ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་བརྒྱད་པའི་ཚེས་གཅིག་ཉིན་གྱི་དགོང་མོར། བལ་ཡུལ་ནཱ་ཁུ་བཙོན་ཁང་ནས་གློད་གྲོལ་བཏང་འདུག་ཅིང་བལ་ཡུལ་དུ་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ཚན་པའི་ཚོགས་གཞོན་བཟང་པོ་ལགས་ཀྱིས་བཀྲ་ཤིས་ཕུན་ཚོགས་ལགས་གློད་གྲོལ་བཏང་བའི་སྐབས་སྐུ་གཟུགས་ཀྱི་གནས་སྟངས་ཡག་པོ་ཡོད་པ་གསུངས་ཤིང་ཁོང་ད་ལྟའི་ཆར་བལ་ཡུལ Boudha ཁུལ་དུ་གནས་བཞུགས་བྱེད་མུས་ཡིན་པ་ཁ་པར་བརྒྱུད་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་འགྲེལ་བརྗོད་གནང་སོང།

ལྡི་ལི་བརྒྱུད་ནས་བལ་ཡུལ་ལ་ཕྱིན་ཏེ་སྐབས་དེར་བལ་ཡུལ་གྱི་ཕྱི་བསྐྱོད་ལག་ཁྱེར་བཟོས་ནས་རྒྱ་ནག་ཀོང་ཀྲོའུ་བརྒྱུད་ཁྲེང་ཏུའུ་དུ་ཁོང་གི་གཅེན་པོ་ལྷན་དུ་ལོ་གཉིས་ཙམ་བཞུགས་པའི་རྗེས་འཇོ་མདའ་རུ་ཕྱིན་ཏེ་ཁུལ་འདིར་ཉིན་ཞག་བཞི་བསྡད་པའི་རྗེས་རྒྱ་ནག་ཉེན་རྟོག་པས་འཛིན་བཟུང་བྱས་ཏེ་ཕྱིར་བལ་ཡུལ་ཉེན་རྟོག་པར་རྩིས་སྤྲོད་བྱས་ཡོད་འདུག། གོང་ཞུས་བལ་ཡུལ་ན་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ཚན་པའི་ངོས་ནས་བཀྲ་ཤིས་ཕུན་ཚོགས་ལགས་ཀྱི་དཀའ་ངལ་སེལ་ཐབས་དང་འབྲེལ་བའི་གནད་དོན་ཁག་ལ་རྟོག་ཞིབ་དང་ཁྲིམས་རྩོད་པ་གླ་བ་སོགས་ཀྱི་རོགས་རམ་བྱས་ཏེ་མཐར་གློད་གྲོལ་ཐོབ་ཡོད་པ་བཟང་པོ་ལགས་ཀྱིས་ངོ་སྤྲོད་གནང་ཞིང། གཞི་རྩའི་ཆ་ནས་བལ་ཡུལ་གྱི་ཕྱི་བསྐྱོད་ལག་ཁྱེར་རྫུན་བཟོ་བྱས་པ་ཡིན་ན་ལོ་ལྔའི་བཙོན་འཇུག་ཁྲིམས་ཐག་བཅད་ཀྱི་ཡོད་ཀྱང་བཀྲ་ཤིས་ཕུན་ཚོགས་ལགས་ལྟ་བུ་མཚོན་ན་བལ་ཡུལ་ན་གནས་སྡོད་ཆོག་པའི་ཡིག་ཆ་མེད་པའི་ཁར་ཕྱིར་བོད་ལ་ཕ་མ་སྤུན་མཆེད་སར་འགྲོ་རྒྱུ་ཡི་ཡིག་ཆ་མེད་པར་བརྟེན་མཐར་ཧ་ཅང་འུ་ཐུག་སྟེ་བལ་ཡུལ་གྱི་ཕྱི་བསྐྱོད་ལག་ཁྱེར་བཟོ་དགོས་བྱུང་ཡོད་པ་སོགས་ཀྱི་རྒྱུ་མཚན་ལ་བརྟེན་ནས་གློད་གྲོལ་ཐོབ་ཡོད་པ

བལ་ཡུལ་གཞུང་གིས་གུང་ལོ་ཉི་ཤུ་རྩ་དགུ་ཡིན་པའི་བོད་མི་བཀྲ་ཤིས་ཕུན་ཚོགས་ལགས་སུ་བཙུགས་པའི་ཁ་མཆུ་གཉིས་ཏེ། Dispatch བླ་མ་ཟེར་བའི་མིང་ཐོག་ནས་བལ་ཡུལ་གྱི་མི་སེར་ཐོབ་ཐང་རྫུན་བཟོ་བྱས་པ་དང་ཕྱི་བསྐྱོད་ལག་ཁྱེར་རྫུན་བཟོ་བྱས་པ་བཅས་ཡིན་འདུག། བཀྲ་ཤིས་ཕུན་ཚོགས་ལགས་ཀྱི་ཁྲིམས་རྩོད་པ་སྐུ་ཞབས Dinesh Tripathi ལགས་ཀྱིས་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་ལ་གསུངས་ན། Order of the Supreme Court། བཀྲ་ཤིས་ཕུན་ཚོགས་ལགས་ཀྱི་དཀའ་ངལ་ནི་ཆགས་ས་བརྟེན་ས་མེད་པའི་བོད་མི་སྐྱབས་བཅོལ་བའི་དཀའ་ངལ་ཞིག་ཡིན་པས་ཁོང་འུ་ཐུག་སྟེ་མཐར་ཕྱི་བསྐྱོད་ལག་ཁྱེར་རྫུན་བཟོ་མ་བྱེད་ཐབས་མེད་བྱུང་བའི་སོགས་ཀྱི་རྒྱུ་མཚན་དྲངས་ནས་ཞུ་གཏུག་བྱས་པ་ཡིན། མཐར་བལ་ཡུལ་གྱི་ཆེས་མཐོའི་ཁྲིམས་ཞིབ་ཁང Supreme Court གྱི་བཀའ་རྒྱའི་འོག་གློད་གྲོལ་ཐོབ་ཡོད་དེ། དེ་བཞིན་གྱི་བལ་ཡུལ་ན་སྐྱབས་བཅོལ་བོད་མི་མང་པོ་ཞིག་ལ་ཐོབ་ཐང་ལག་ཁྱེར་མེད་པ་སོགས་ཀྱི་དཀའ་ངལ་འཕྲད་བཞིན་ཡོད། དཔེར་ན་ཉེ་ཆར་ཡང་རྒྱལ་ས Kathmandu ཁུལ་དུ་བོད་མི་ཞིག་གིས་ཡིག་ཆ་རྫུན་བཟོ་བྱས་པའི་ཉེས་མིང་འོག་འཛིན་བཟུང་བྱས་འདུག་ཅེས་འགྲེལ་བརྗོད་གནང་བྱུང། གཞི་རྩའི་ཆ་ནས་བཀྲ་ཤིས་ཕུན་ཚོགས་ལགས་ནི་བལ་ཡུལ་གྱི་མི་སེར་ཐོབ་ཐང་རྫུན་བཟོ་བྱས་པའི་ཉེས་མིང་འོག་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་སྤྱི་ཟླ་དྲུག་པའི་ཚེས་ཉི་ཤུ་རྩ་བཞི་ཉིན་བལ་ཡུལ་ཟླ་འབྲིང་ཉེན་རྟོག་ཁང་གི་ཉེན་རྟོག་པས་ཁོང་འཛིན་བཟུང་བྱས་ཏེ་བཙོན་འཇུག་ཁྲིམས་ཐག་བཅད་དེ་གློད་གྲོལ་ཐོབ་ཡོད་ཀྱང་བལ་ཡུལ་གྱི་ཕྱི་བསྐྱོད་ལག་ཁྱེར་རྫུན་བཟོ་བྱས་པའི་ཉེས་མིང་འོག་ཉིས་སྟོང་ཉི་ཤུ་རྩ་གསུམ་ལོའི་སྤྱི་ཟླ་དང་པོའི་འགོ་སྟོད་དུ་སླར་ཡང་འཛིན་བཟུང་བྱས་ཏེ་བལ་ཡུལ་ལ་ལི་ཏི་པུར་རྫོང་ན་ཆགས་པའི་ནཱ་ཁུ་བཙོན་ཁང་དུ་འདི་ཚེས་གཉིས་བར་བཙོན་འཇུག་བྱས་ཡོད་པ་རེད། སྤྱིར་བལ་ཡུལ་གཞུང་ནས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་གོ་ལྔ་སྔ་རོལ་དུ་བོད་ནས་སྐྱབས་བཅོལ་དུ་ཕེབས་པའི་བོད་མི་རྣམས་ལ་སྐྱབས་བཅོལ་བའི་ཡིག་ཆ་ཨར་སི་ཞེས་པ་ཞིག་སྤྲོད་སྲོལ་ཡོད་ཀྱང་ཕྱིས་སུ་ཁུལ་དེར་རྒྱ་ནག་གཞུང་གི་གནོན་ཤུགས་སོགས་ཀྱི་རྐྱེན་པས་བོད་མི་རྣམས་ལ་སྐྱབས་བཅོལ་བའི་ཡིག་ཆ་སྤྲོད་རྒྱུ་མཚམས་འཇོག་བྱས་ཡོད་པ་རེད། མཆོད་འཇོར་ས་གནས་འགོ་འཛིན་ཕུར་བུ་བཀྲ་ཤིས་ལགས་ཀྱིས་ད་ལྟའི་ཆར་མཆོད་འཇོར་ས་གནས་འགོ་འཛིན་ཁྱབ་ཁོངས་སུ་བོད་མི་བཞི་སྟོང་ཙམ་ཞིག་གནས་སྡོད་བྱེད་ཀྱི་ཡོད་ཀྱང། ཨར་སི་ཡོད་མཁན་བོད་མི་བཞི་བརྒྱ་ཉི་ཤུ་རྩ་བརྒྱད་ཙམ་ཞིག་ལས་བྱུང་མེད་པ་འགྲེལ་བརྗོད་གནང་བྱུང། ལག་ཁྱེར་དེ་མེད་པའི་དཀའ་ངལ་དེ་ད་ང་རང་ཚོ་ཚང་མས་མཁྱེན་གསལ་རེད་ཡང་ཞིབ་ཕྲ་ཅིག་བཤད་པ་ཡིན་ན་ས་གནས་ས་ཐོག་ལ་ད་ལྟ་དེ་གི་མི་འདུག་ཅི་ད་ལྟ་སྤུ་གུ་ཆུང་ཆུང་གྱི་ཆ་བཞག་པ་ཡིན་ན་སློབ་གྲྭ་ད་འཛིན་གྲྭ་བཅུ་པ་ཐོན་སོང་ན་ནི་བཅུ་གཉིས་བཅུ་གཅིག་བཅུ་གཉིས་ཡར college མཐོ་རིམ་འགྲོ་དུས་སྐབས་སུ་ལ་སློབ་འཇུག་བྱེད་མ་ཐུབ་པའི་གནས་སྟངས་ལ་སོགས་བོད་ཀྱི་ད་དེ་བ་ལ་དངུལ་ཁང་སྒོ་ཕྱེ་ཡ་རེད་དེ་ནང་བཞིན་གྱི་ད་ཅིག་ཁྲིམས་མཐུན་གྱི་ཐོག་ནས་ལས་ཀ་ག་རེ་ཡིན་ན་ཡང་བྱེད་ཡ་མེད་པའི་གི་གནས་སྟངས་ཧ་ཅང་ཛ་དྲག་པོ་ཅིག་ཡོད་རེད། གཞན་ཡང་བལ་ཡུལ་ན་རྟེན་གཞི་བྱས་པའི་འགྲོ་བ་མིའི་ཐོབ་ཐང་ཚན་པའི་ཚོགས་གཞོན་བཟང་པོ་ལགས་ཀྱིས་དེང་སྐབས་བལ་ཡུལ་གཞུང་གིས་ཁུལ་འདིར་གནས་སྡོད་བྱེད་མཁན་བཙན་བྱོལ་བོད་མིའི་ཁྲོད་ངོས་འཛིན་ལག་འཁྱེར། ID Card། ཡོད་མེད་སྔོག་བཤེར་བྱེད་ཤུགས་ཆེ་རུ་བཏང་ཡོད་པ་མ་ཟད་ད་སྐབས་བལ་ཡུལ་ནང་བོད་མི་སྐྱབས་བཅོལ་བ་མང་པོ་ཞིག་ལ་རང་ཉིད་ཀྱི་མི་ཚེའི་ནང་ཆེས་དགོས་མཁོ་ཆེ་བའི་ཁྲིམས་མཐུན་གྱི་ཡིག་ཆ་མེད་པའི་དཀའ་ངལ་མང་དག་ཅིག་འཕྲད་བཞིན་ཡོད་སྟབས་ང་ཚོའི་ངོས་ནས་འབྲེལ་ཡོད་གཞུང་འཛིན་ཚོགས་པར་བོད་མི་ཚོར་ཁྲིམས་མཐུན་གྱི་ངོས་འཛིན་ལྡན་པའི་ལག་འཁྱེར་ཁག་ཅིག་དགོས་གལ་ཆེ་བའི་སྐོར་ཞུ་གཏུག་བྱེད་མུས་ཡིན་ཞེས་འགྲེལ་བརྗོད་གནང་བྱུང།

དམངས་ཁྲོད་སྒྲིག་འཛུགས་ནང་ལས་ཀ་བྱེད་མཁན་ཚོའི་ཚིག་གི་དཔོན་རིགས་ཁྲི་ཕྲག་མང་པོ་ཡོད་པའི་འཛམ་གླིང་ནང་ནས་གསང་ཉུལ་གྱི་ལས་དོན་སྤེལ་མཁན་ཆེ་ཤོས་དེ་ཡིན་པ་ཕལ་ཆེར་བཤད་ཆོག་པ་རེད་ཅེས་བརྗོད་པ་དང་སྦྲགས། རྒྱ་ནག་གི་རྒྱལ་ཁབ་བདེ་སྲུང་ལས་ཁུངས་དེ་ནི་འཛིན་སྐྱོང་དབང་ཚད་ལྡན་པའི་དམངས་ཁྲོད་སྒྲིག་འཛུགས་ཤིག་ཡིན་པ་དང་མི་མང་གི་སྟོབས་ཤུགས་ལ་བརྟེན་ནས་གསང་ཉུལ་གྱི་གནས་ཚུལ་བསྡུ་རུབ་དང་དེ་བཞིན་གསང་ཉུལ་གྱི་ལས་དོན་ལ་ཁ་གཏད་ཀྱི་ལས་དོན་བརྒྱུད་ནས་ཕྱི་རྒྱལ་གྱི་སོ་ཉུལ་བ་དང་གསང་ཉུལ་གྱི་གནས་ཚུལ་མཁོ་སྒྲུབ་བྱེད་མཁན་འཇུ་བཟུང་བྱེད་ཐབས་བྱེད་ཀྱི་ཡོད་པ་བརྗོད་འདུག་བོད་ཀྱི་སྲིད་བྱུས་ཉམས་ཞིབ་ཁང་གི་ནི་ཙི་ཉམས་ཞིབ་པ་ཚེ་དབང་རྡོ་རྗེ་ལགས་ཀྱིས་ད་རེས་དབྱིན་ཡུལ་གསང་ཉུལ་ལས་ཁུངས་ཀྱིས་སྙན་ཐོ་བཏོན་པ་དེའི་བརྒྱུད་ནས་རྒྱ་ནག་གི་བྱེད་ཕྱོགས་ལ་ནུབ་ཕྱོགས་རྒྱལ་ཁབ་ཁག་གིས་དོགས་ཟོན་བྱེད་དགོས་པའི་སྔོན་བརྡ་གཏོང་གི་འདུག་ཅེས་ཡེ་ཤེས་ན། འདི་ལས་འབྲེལ་བ་ཡོད་པའི་གི་ཐོག་ནས་ཨ་ནི་དབྱིན་ལན་རེད་ཨ་རི་རེད་ནུབ་ཕྱོགས་གི་ཅིག་དམངས་གཙོའི་རྒྱལ་ཁབ་ནང་ལོགས་ལ་ཡ་ཨ་ནི་རྒྱ་ནག་གིས་ཨ་ནི་ནུས་ཤུགས་དེ་ག་འདྲས་སྤེལ་དགོས་དེ་དེ་འདྲས་གི་ཐོག་ལ་ཡ་གླེང་སློང་བྱུང་ཡོད་དུས་ཙམ་པ་ལ་ཡ། ད་ང་ཚོ་གི་གོ་ཡ་ལ་ཡ་ཨ་ནི་མ་འོངས་པ་ལ་ཡ་ཨ་ནི་རྒྱ་ནག་གི་ཨ་ནི་བྱ་སྤྱོད་ལ་ཡ་གཟབ་གཟབ་བྱེད་དགོས་ཡོད་པ་དེ་ཨ་ནི་ཅིག་དོགས་ཟོན་བྱེད་དགོས་ཡོད་པ་དེ་སྔོན་བརྡ་དེ་གསལ་བོ་ཅིག་བཏང་ཡོད་པ་ཅིག་ཆགས་དེ་གི་འདུག་ཨ། ཡང་དབྱིན་གསང་ཉུལ་ལས་ཁུངས་ཁག་གི་སྙན་ཐོ་བཏོན་པ་དེའི་ནང་རྒྱ་ནག་གི་སྲིད་འཛིན་ཞི་ཅིན་ཕིང་གིས་རྒྱ་ནག་གི་གསང་ཉུལ་གྱི་ལས་འགུལ་དེ་སྒྲིག་འཛུགས་དང་བཅོས་སྒྱུར་གྱི་ཐབས་ལམ་གང་ལྕོགས་ཀྱི་བརྒྱུད་ནས་ཆེད་ལས་བྱེད་ཐབས་ཀྱི་ཐབས་ཤེས་གཏོང་གི་ཡོད་པ་དང།

ཐང་ཆོས་དུ་པོ་ཅིང་ཁོར་ཡུག་བཅས་པའི་ཆེད་སྒྲིག་ལེ་ཚན་དེ་ཚེ་དབང་ནོར་བུས་ཞུ་སྒྲིག་ཞུས་པ་གསན་རོགས། དེ་ནི་དེ་རིང་གི་བོད་ཀྱི་ཁོར་ཡུག་ཟེར་བའི་ལེ་ཚན་ནང་རྒྱ་ནག་གཞུང་གིས་བོད་མི་ཆོས་དང་རིག་གཞུང་དང་སྐད་ཡིག་དེ་བཞིན་ཁོར་ཡུག་དོན་གཉེར་བ་སོགས་ལ་རྒྱལ་ཁབ་ཁ་བྲལ་གྱི་ཉེས་མིང་དང་རྒྱལ་ཁབ་ལ་གནོད་པའི་ལས་དོན་ནང་ཞུགས་པ་སོགས་བཅས་ཆབ་སྲིད་ཀྱི་ཉེས་མིང་བཏགས་ནས་བཙོན་འཇུག་བྱེད་བཞིན་ཡོད་ཀྱང་ད་ཆ་བོད་མི་ཆབ་སྲིད་བཙོན་པ་ཁོང་རྣམས་ཀྱི་སྐོར་རྒྱ་ནག་རྒྱལ་ཡོངས་བཙོན་པ་རྣམས་ཀྱི་ཐོ་གཞུང་ནང་མེད་པ་བཟོ་བཞིན་ཡོད་པའི་སྐོར་སྙན་སྒྲོན་ཞུ་རྒྱུ་ཡིན། དེ་ཡང་ཕྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བདུན་པའི་ཚེས་ཉི་ཤུ་རྩ་བཞི་ཉིན་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གིས་བོད་ནང་གི་གནས་ཚུལ་ཤེས་རྟོགས་བྱུང་བའི་སྐོར་གནས་ཚུལ་སྤེལ་བ་ལ་གཞིགས་ན། རྒྱ་ནག་གཞུང་གིས་འཆར་གཞི་ལྡན་པའི་སྒོ་ནས་གོ་དོན་གསལ་ཁ་མེད་པའི་ཆབ་སྲིད་ཀྱི་ཉེས་མིང་རྒྱལ་ཁབ་ཀྱི་བདེ་འཇགས་ལ་གནོད་པ་ཟེར་བའི་ནག་ཉེས་ཕོག་པའི་བོད་ཀྱི་ཆབ་སྲིད་བཙོན་པ་དང་བཙོན་ཟུར་རྣམས་ཀྱི་མཚན་ཐོ་ཡོངས་ཁྱབ་ཏུ་ལྟ་ཐུབ་པའི་རྒྱ་ནག་རྒྱལ་ཡོངས་བཙོན་པའི་ཐོ་གཞུང་གི་རེའུ་མིག་ནང་ཡོད་པ་དེ་དག་ད་ཆ་མེད་པ་བཟོ་བཞིན་ཡོད་པའི་སྐོར་གནས་ཚུལ་སྤེལ་གདའ། དེ་ནི་རྒྱ་ནག་གཞུང་གིས་རྒྱ་ནག་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནང་དུ་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཀྱི་མཚན་ཐོ་མེད་པ་བཟོ་དགོས་པའི་རྒྱུ་མཚན་ག་རེ་ཡིན་པའི་སྐོར་དེང་སྐབས་ཡོ་རབ་ཀྱི་རྒྱལ་ཁབ Spain ནང་བཞུགས་བཞིན་པ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་བོད་དང་རྒྱ་ནག་གི་ཐོག་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཀའ་འདྲི་ཞུས་སྐབས་སུ། ང་ཚོ་འདོན་རྒྱུ་དེ་སྙན་ཐོ་དག་མ་རེད་ང་ཚོ་གནས་ཚུལ་ཅིག་པས་རེད་བ། ཉེ་ལོན་གནས་ཚུལ་གནས་ཚུལ་ཅིག་ཟེར་བ་ཅིག་པས་རེད་ད་དེ། རྒྱ་ནག་གཞུང་གི་ད་ལྟ་བྱེད་སྟངས་ཡིན་ན་རྒྱ་ནག་ཁོ་རང་གི་ཁྲིམས་གི་སྒང་ནས་གཏན་འབེབས་བྱེད་ཡ་དེ། ཨ་ནི་མི་སུ་ཅིག་ལ་ཨ་ནི་རྒྱ་ནག་ཁྲིམས་ཁང་གི་ཁྲིམས་ཐག་བཅད་ཡ་ཡིན་ན་ཁོ་རང་གི་ཡིག་ཆ་ཁྲིམས་ཐག་བཅད་ཡ་གི་ལོ་ག་ཚད་བཅད་ཡ་ཡིན་ན་ལ་སོགས་པ་གི་ཡིག་ཆ་དེ། ཨ་ནི་མི་ཁོ་རང་ལ་སྤྲད་དགོས་ཡ། དོ་བདག་སོ་སོ་ལ་སྤྲད་དགོས་བ་མ་ཚད་ཨ་ནི་ཁོ་རང་གི་ཁྲིམས་རྩོད་པ་དང། དང་ངོ་མ་ཡིན་ན་ནང་མི་ལ་སྤྲད་གི་ཡོད་བ་རེད། ད་དེ་འདྲ་ཡིན་དུས་གང་ལ་ད། ལོ་མང་པོ་ནང་ལོགས་ལ་ང་ཚོས་བལྟས་བསྡད་དུས་གང་ལ་བོད་ནང་ལོགས་ཀྱི་ད། ཅིག་རྒྱ་ནག་གིས་འཛིན་བཟུང་བྱེད་རྒྱུ་གི་ད་ཆབ་སྲིད་དང་ཟེར་ན་འདྲ་གང་ལྟར་ཀྱང་བོད་པ་འཛིན་བཟུང་བྱེད་རྒྱུ་མང་ཆེ་བ་ཅིག་ལ། ཨ་ནི་དེ་གི་ཡིག་ཆ་དེ་སྤྲད་ཀི་མེད་ཡ་དང་ཡིག་ཆ་དེ་ད་ཁྲིམས་ཐག་བཅད་ཡ་ཡིག་ཆ་དེ་ཚོ་རག་གི་མེད་ཡ་དེ་འདྲ་དཀའ་ངལ་ཅིག་བྱུང་འདུག་ད་ཉེ་བའི་སྐབས་སུ་ང་ད་ང་ཚོ་ཞིབ་འཇུག་བྱེད་ཡོང་དུས་གང་ལ་ད་དེ་གནད་དོན་དེ་ཚབས་ཆེན་པོ་ཡིན་པ་གསལ་བོ་ཆགས་འགྲོ་གི་འདུག་དཔེར་ན་ད་ང་ཚོ་བཀྲ་ཤིས་དབང་ཕྱུག་ལགས་ལྟ་བུ་བྱས་ན་ཁོ་རང་ལོ་ལྔ་རིང་ཁྲིམས་ཐག་བཅད་ཡ་རེད་ཨ་ནི་བཙོན་ཁང་ནས་ཕྱི་ལོགས་ཐོན་ཡོང་དུས་གང་ལ་ཁོ་རང་ལ་ཁྲིམས་ཐག་བཅད་རྒྱུ་གི་ཡི་གེ་དེ་མ་སྤྲད་ཡིག་ཆ་མ་སྤྲད་ཡ་གཅིག་སྒང་ནས་ཡིག་ཆ་ཚང་མ་ཁོ་ཚོ་བཙོན་ཁང་བཀག་འདུག་ད་ལྟའི་རྒྱ་ནག་གཞུང་གི་ཁྲིམས་ཐོག་ནས་བཟུང་ན་དཔེ་མཐུན་གྱི་རེད། དེ་གནད་དོན་གཅིག་རེད་ད་གཉིས་བ་སྒང་ནས་ག་རེ་བྱས་དེ་འདྲ་བྱེད་ཀྱི་ཡོད་རེད་ཟེར་ན། ད་རྒྱ་ནག་གཞུང་གི་བོད་པ་དེ་ཚོ་ལ། ག་རེ་ཟེར་དགོས་རེད། ཉེས་མེད་སྐྱོན་འཛུགས་བྱས། ཨ་ནི་ཁོ་རང་ཚོ་གིས་ཁྲིམས་ཐག་བཅད་ཁྲིམས་ཐག་བཅད་ཡ་དེ་ཡང་ད་དཔེ་དེ་ཡིག་ཆ་ནང་ལོགས་ནས། དཔང་རྟགས་འདྲ་བོ་མེད་ཡ་བཟོ་ཡ་གི་ཆེད་དུ་ཡིན་པ་ད་དེ་གསལ་བོ་འདྲ་བོ་ཅིག་རེད། དེ་གནད་དོན་གཅིག་རེད། ད་དེ་གཉིས་པ་སྒང་ནས་ད་ལྟ་རྒྱ་ནག་གི་གི་ཁྲིམས་གི་སྒང་ནས་ད་ཁོ་ཚོ་གཞུང་འབྲེལ་གི་རྒྱལ་ཡོངས་གི་ཁྲིམས་ཁང་གི་དྲ་རྒྱ་གཅིག་ཡོད་རེད་དེའི་ནང་ལོགས་ལ་ཨ་ནི་མི་སུ་གཅིག་ལ་ཁྲིམས་ཐག་བཅད་ཡོད་ན་ཨ་ནི་ཁྲིམས་ཐག་བཅད་རྒྱུ་གི་དཔང་རྟགས་གི་ཡི་གེ་གཅིག་ཡོད་རེད་པ། དེ་ཕར་དེའི་ནང་ལ update བྱེད་དགོས་རེད་ད་ཡར་རྒྱག་དགོས་རེད། ད་ང་ཚོ་ལྟ་ཡོང་དུས་གང་ལ་ད་བཀྲ་ཤིས་དབང་ཕྱུག་ལྟ་བུ་ལ་སོགས་པ་བོད་ནང་ལོགས་ནས་འཛིན་བཟུང་བྱེད་རྒྱུ་གི་ད་ཅིག་ཉེས་མེད་སྐྱོན་འཛུགས་བྱེད་ཡ་དང་ཡང་ན་ཅིག་དེ་ཆབ་སྲིད་གནད་འགག་ཟེར་ནས་འཛིན་བཟུང་བྱེད་ཡ་གི་མི་དེ་ཚོ་གི་ཁྲིམས་ཐག་བཅད་རྒྱུ་གི་མང་པོ་ཅིག་ལ་ཁྲིམས་ཐག་བཅད་ཚར་རེད་ཡིན་ན་ཁྲིམས་ཐག་བཅད་རྒྱུ་དཔང་ཡིག་དེ་ད་ད་ལྟ་གི་ཁོ་རང་ཚོ་གི་ཡིག་མཛོད་དེ་ནང་ལས་ན་མེད་པ་དང་ཡང་ན་སྔོན་མ་ཡོད་པ་བསུབ་འགྲོ་གི་ཡོད་ཡ་གི་གནས་སྟངས་ཅིག་ཆགས་ཡོང་གི་འདུག་ཞེས་དེ་ང་ཚོ་གནས་ཚུལ་གསར་བ་རག་རྒྱུ་རེད། ཡང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གཅིག་ལོའི་ཟླ་བདུན་པའི་ནང་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་རྒྱ་ནག་གི་རྒྱལ་ཡོངས་བཙོན་པའི་ཐོ་གཞུང་ནང་དུ་མི་གསལ་བའི་བོད་ཀྱི་ཆབ་སྲིད་བཙོན་པ་བཞིའི་གནས་ཚུལ་ཡོངས་བསྒྲགས་མཛད་ཡོད་པའི་ཁོངས་སུ་དིང་རི་བཀྲ་ཤིས་སྟེང་འགྲོ་དགོན་པའི་དགེ་འདུན་པ་ཆོས་རྒྱལ་དབང་པོ་ལགས་དང་བློ་བཟང་སྦྱིན་པ། ནོར་བུ་དོན་གྲུབ་ངག་དབང་ཡེ་ཤེས་བཅས་ཡིན་པ་དང་ཁོང་རྣམས་ལ་ལོ་ལྔ་ནས་ཉི་ཤུ་བར་གྱི་བཙོན་འཇུག་གི་ཁྲིམས་ཐག་བཅད་ཡོད་པ་དང་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཁང་གིས་བོད་མི་དེ་དག་ལ་ཁྲིམས་བཤེར་བྱས་པའི་བརྙན་པར་ཡིག་ཆ་སོགས་དང་བཙོན་འཇུག་གི་དུས་ཡུན་སོགས་ཡོངས་ཁྱབ་ཏུ་མཐོང་རྒྱུ་མེད་ཚུལ་འགྲེལ་བརྗོད་གནང་གདའ། དེ་ནས་དེའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་ཀྱིས་གསུངས་དོན་ལ། ད་ཡིན་ན་ཕྱི་ཉིས་སྟོང་ཉི་ཤུ་རྩ་གཅིག་གི་ལོ་ལ་རྒྱལ་སྤྱིའི་འགྲོ་བ་མིའི་ཐོབ་ཐང་ལྟ་ཞིབ་ཚོགས་པ་གིས་ཁོ་རང་ཚོའི་གནས་ཚུལ་ཅིག་སྤེལ་ཡུལ་ལ་ག་རེ་བྱེད་དགོས་པ་རེད་ན་ཁོ་རང་ཚོའི་ད་ལྟ་བོད་རང་སྐྱོང་ལྗོངས་ནང་ལོགས་ཀྱི་ཆབ་སྲིད་བཙོན་པ་བཞི་ད་ཆབ་སྲིད་དང་འབྲེལ་བ་ཡོད་ཀྱི་བཙོན་པ་བཞི་དེ་ནི་དཔེར་ན་ད་དིང་རི་བཀྲ་ཤིས་སྟེང་དགོན་པའི་དགེ་འདུན་པ། ཆོས་རྒྱལ་དབང་པོ་དང་བློ་བཟང་དང་སྦྱིན་པ་དང་ནོར་བུ་དོན་གྲུབ་ཟེར་ཡ་ངག་དབང་ཡེ་ཤེས་ཟེར་བ་ཁོ་ཚོ་འཛིན་བཟུང་བྱས་ནས་ཨ་ནི་ཁོ་ཚོ་ལ་ཁྲིམས་ཐག་དེ་ལོ་བཅུ་དགུ་བཅུ་བདུན་ལྔ་ལ་སོགས་པ་ད་དེ་འདྲ་ལོ་དེ་འདྲ་གི་ཚབས་ཆེན་གི་ཁྲིམས་ཐག་བཅད་རེད་དེ། ཁོ་རང་ཚོའི་གི་ཡིག་ཆ་དེ་ཚོ་ཚང་མ་ད་ལྟ་ངས་གང་ལས་བྱེད་ཡག་གི་ད་རྒྱལ་ཡོངས་གི་ཁྲིམས་ཐག་བཅད་རྒྱུ་གི་ཁྲིམས་གི་ཡིག་ཆ་བཞག་ས་དེ་ནང་ལོགས་ན་མེད་ཡག་གི་འདུག་ཟེར་ཡག་དེ་ཁོ་རང་ཚོའི་གནས་ཚུལ་ཐོན་ཡག་རེད། ད་ང་ཚོ་གིས་དངོས་གནས་ངོ་མ་ཡིན་ན་ཧ་གོ་ཡི་འདུག་བ་རེད་རྒྱ་ནག་གཞུང་གིས་བོད་པ་གི་ཆབ་སྲིད་དང་འབྲེལ་བ་ཡོད་རྒྱུ་དེ་ཚོ་ལ་ཡིག་ཆ་ཕྱིར་སྒྲོག་བྱེད་གི་མེད་ཡ་དང་ཨ་ནི་དེ་ཡིག་ཆ་དེ་ལག་པ་སྤྲོད་གི་མེད་ཡ་ཅིག་འདུག་བ་རེད་ད་དེ་རིང་གི་ང་ཚོ་གི་གནས་ཚུལ་རྒྱུས་ལོན་བྱེད་བྱེད་དུས་སྒང་ལ་ཨ་ནི་བཀྲ་ཤིས་དབང་ཕྱུག་ལགས་གིས་ཨ་ནི་གནད་དོན་དེ་དང་འབྲེལ་ནས་མ་བཀའ་ཡིག་གསུང་དུས་སྒང་ལ་ཨ་ནི་ད་བོད་རང་སྐྱོང་ལྗོངས་མ་ཡིན་པའི་བོད་ཀྱི་ས་ཁུལ་གཞན་དག་ལའང་དེ་འདྲ་གི་གནས་ཚུལ་དེ་འབྱུང་དང་འབྱུང་བཞིན་པ། བྱུང་དང་འབྱུང་བཞིན་པ་ཡིན་པ་དེ་གསལ་བོ་འདྲ་བོ་ཅིག་རེད་ད། དེ་ལྟར་ཡོང་དུས་སྒང་ལ་དེ་ཚོའི་ཕྱོགས་གང་ནས་དེའི་སྟེང་ལ་རྒྱ་ནག་ཁོ་རང་གི་ཁྲིམས་དང་འགལ་དུ་ཡོད་ཡ། ད་དེ་འདྲ་བྱེད་དགོས་ཡ་དེ་ཨ་ནི་ཁོ་རང་ཚོ་གི་བོད་པ་ལ་བཙོན་ཁང་ནང་བཅུག་ཡ་དང་ཁྲིམས་ཐག་བཅད་ཡ་དེ་ཚོ་ཚོ་དཔང་རྟགས་མེད་ཡ་བཟོས་ཡ། འཛམ་གླིང་གི་ཧ་མ་གོ་ཡ་བཟོས་ཡ་ཡིན་པ་དེ་གསལ་བོ་འདྲ་བོ་ཅིག་རེད་ལ། དེ་ནས་རྒྱ་ནག་གཞུང་གིས་བོད་ནང་གི་བོད་མི་རྣམས་ལ་ཉེས་མེད་ཉེས་འཛུགས་བྱས་ཏེ་བཙོན་འཇུག་བྱས་ཡོད་པ་དེའི་ཐོག་ལ་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་དང་གཞན་བོད་དོན་རྒྱབ་སྐྱོར་བ་སོགས་ཀྱིས་ག་རེ་གནང་གི་ཡོད་པའི་སྐོར་དང། ཡང་གནས་ཚུལ་དེའི་ཐད་བོད་ནང་གི་བོད་མིའི་ངོས་ནས་ཐུགས་སྣང་གནང་དགོས་པ་དང་ཐབས་ཤེས་ག་རེ་ཡོད་པའི་སྐོར་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་བསྟི་གནས་ཁང་གི་ཉམས་ཞིབ་པ་སངས་རྒྱས་སྐྱབས་ལགས་སུ་བཅར་འདྲི་ཞུ་སྐབས་སུ། རེད་ལ་ད་ཚོད་དང། ང་ཚོ་འགྲོ་བ་མིའི་ཐོབ་ཐང་གི་ངོས་ནས་ད་ལྟ་གི་གནས་ཚུལ་དེ་ཚོ་ཞིབ་འཇུག་བྱས་ཁུངས་བརྟན་པོ་ཡོད་ཡ་གི་གནས་ཚུལ་དེ་ཚོ་ད་འཛམ་གླིང་ལ་ཕྱིར་བསྒྲགས་བྱེད་ཡ་དང། དེ་ག་ནང་བཞིན་འཛམ་གླིང་གི་ད་འགྲོ་བ་མིའི་ཐོབ་ཐང་གི་སྡེ་ཚན་འབྲེལ་ཡོད་དང་གཞུང་འབྲེལ་དང་གཞུང་འབྲེལ་མ་ཡིན་པའི་ཚོགས་པ་དེ་ཚོ་ལ་གནས་ནས་གནས་ཚུལ་དེ་ཡ་ད་ཕུལ་གི་ཡོད་རེད་དེ་གཅིག་རེད། དེ་ང་ཚོ་གི་གནད་དོན་གཅིག་རེད་ད། ང་ཚོ་གི་སྤེལ་ཐུབ་ཡ་གི་ལས་འགན་དེ། འདིའི་ཕྱོགས་ནས་ག་རེ་བྱེད་དགོས་རེད་ཟེར་ན་བོད་པ། ལ་དེ་འདྲ་གི་དཀའ་ངལ་འཕྲད་བསྡད་ཡོད་ཡ་དེ་རྦད་དེ་ཁུངས་སྐྱེལ་བྱས་ནས་ཨ་ནི་བདེན་པ་དེ་ངོ་སྤྲོད་བྱེད་ཡ་དེ་གནད་འགག་ཅིག་ཆགས་བསྡད་ཡོད་རེད་ད་དེ་ནི་བོད་ནང་ལོགས་གི་བོད་པ་གི་ཨ་ནི་དོ་སྣང་བྱེད་དགོས་ཡ་དེ་གལ་ཏེ་དེ་འདྲ་གི་ཁྲིམས་ཐག་བཅད་ཡ་དང་དེ་འདྲ་ཡིན་ན་ཁོ་རང་ཚོ་ལ་རྒྱ་ནག་གི་ཁྲིམས་གི་སྒང་ནས་ཨ་ནི་ཁོ་རང་ཚོ་ཁྲིམས་ཐག་བཅད་རྒྱུ་གི་ཡིག་ཆ་དེ་དེ་ཁོ་རང་ཚོ་རག་ཡ། ཁོ་རང་ཚོ་ཐོབ་དགོས་ཡ་དེ་རྒྱ་ནག་གཞུང་གི་ཁྲིམས་གི་ནང་ན་གཏན་འབེབས་བྱས་ཡོད་ཡ་དེ་ང་ཚོ་ད་རྒྱ་ནག་གི་ཆེད་ལས་གི་ཁྲིམས་རྩོད་པ་དེ་འདྲ་དང་འབྲེལ་བ་བྱས་ནས་སྐད་ཆ་བྱེད་དུས་སྒང་ལ་ཁོ་རང་ཚོ་དེ་རྦད་དེ་བརྒྱ་ཆ་བརྒྱ་ཁུངས་སྐྱེལ་བྱེད་ཡ་འདུག་དེ་ཡིན་དུས་སྒང་ལ་དེ་འདྲ་གི་ཁྲིམས་ཡོད་ཡོད་པའི་གནས་སྟངས་འོག་ནས་དེ་ཡིན་གཅིག་མིན་གཉིས་རྩོད་ལེན་བྱེད་དགོས་ཡ་སོ་སོའི་ཡིག་ཆ་དེ་ཚོ་རྩོད་ལེན་བྱེད་དགོས་ཡ་དེ་གལ་ཆེན་པོ་རེད་བསམ་གྱི་འདུག།

ད་ཆབ་སྲིད་དང་འབྲེལ་བ་ཡོད་ཡག་གི་བོད་པ་འཇུ་བཟུང་བྱེད་རྒྱུ་དེ་ཚོ་གི་ཡིག་ཆ་ཚང་མ་ཁོ་རང་མེད་ནི་ད་མ་འོངས་པ་ལོ་རྒྱུས་སྒང་ནས་མི་དེ་ཚོ་འཛིན་བཟུང་འཛིན་བཟུང་བྱས་ཡོད་པ་དང་བཀག་ཉར་བྱས་ཡག་དང་ཁྲིམས་ཁྲིམས་ཐག་བཅད་ཡག་ལ་སོགས་པ་དཔང་རྟགས་གཅིག་ཡང་མེད་པ་དུ་ཁོ་ཚོས་གཙང་མ་བཟོ་གི་ཡོད་རེད་ཡིན་དུས་སྒང་ལ་བོད་ནང་ལོགས་ནས་གལ་ཏེ་དེ་འདྲ་ཁྲིམས་ཐག་བཅད་པ་ཙམ་གྱིས་ཨ་ནི་ཁོ་ལ་ཡིག་ཆ་དེ་རག་དགོས་ཡག་དེ་ཁོ་རང་མི་དོ་བདག་ཁོ་རང་གི་ཐོབ་ཐང་རེད་ཁོ་རང་ཚོ་ནང་ནང་མི་དང་ད་ག་ནང་བཞིན་ཁོ་རང་ཚོ་ཁྲིམས་རྩོད་པ་ལ་ཡིག་ཆ་དེ་རག་དགོས་པ་རེད་ད་ག་ནང་བཞིན་རྒྱལ་ཡོངས་གི་ཁྲིམས་ཁང་གི་དྲ་རྒྱ་སྒང་ལ་ཡང་བཅུག་དགོས་པ་རེད། ད་དེ་ཚོ་ཡིན་གཅིག་མིན་གཉིས་སོ་སོ་གི་ཐོབ་ཐང་སོ་སོ་ལ་ཁྲིམས་ཀྱི་སྒང་ནས་གཏན་འབེབས་བྱེད་རྒྱུའི་ཐོབ་ཐང་དེ་ཚོ་རྩོད་ལེན་བྱེད་དགོས་ཡ་དེ་ཧང་སང་ཡ་གལ་ཆེན་པོ་རེད་བསམ་གྱི། ཡང་བོད་ཀྱི་འགྲོ་བ་མིའི་ཐོབ་ཐང་དང་དམངས་གཙོ་འཕེལ་རྒྱས་ལྟེ་གནས་ཁང་ལ་འབྱོར་བའི་ཁུངས་ལྡན་གྱི་གནས་ཚུལ་ནང་གསལ་བ་ལ་གཞིགས་ན་བཙོན་པའི་ཐོ་གཞུང་ནང་ནས་བོད་ཀྱི་ཆབ་སྲིད་བཙོན་པ་རྣམས་ཕྱིར་བཏོན་པའི་ལས་གཞི་དེ་བོད་རང་སྐྱོང་ལྗོངས་ཟེར་བའི་མངའ་ཁོངས་ཙམ་མ་ཚད་རྒྱ་ཡི་ཞིང་ཆེན་གཞན་དུ་ཟླ་སྒྲིལ་བྱས་ཡོད་པའི་བོད་ཀྱི་ས་ཁུལ་ཁག་གི་ཆབ་སྲིད་བཙོན་པའི་གནས་ཚུལ་རྣམས་ཀྱང་ཡོངས་ཁྱབ་ཐོ་གཞུང་ནས་མེད་པར་བཟོ་བཞིན་ཡོད་པ་དང། བྱ་སྤྱོད་དེ་ལ་བརྟེན་ནས་རྒྱ་ནག་གཞུང་གིས་སྔ་རྗེས་སུ་བོད་ནང་གི་བོད་མི་ག་ཚོད་ཙམ་ལ་གསང་བའི་ཁྲིམས་ཆད་དང་བཙོན་འཇུག་ཁྲིམས་ཆད་བཏང་ཡོད་པ།